རྣམ་པ་ལྷན་རྒྱས་ཁམས་བཟང། དེ་རིང་གི་ལས་རིམ་འདིའི་ནང་ལ་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཨོ་སི་ཁྲུ་ལི་ཡའི་ཁྲལ་བསྡུ་ལས་ཁུངས ATO ལ་འབྲེལ་བ་མི་བྱེད་པའི་འབོད་སྐུལ་ཞུས་ཡོད་པའི་སྐོར་ལ་ཡིན་ཨོ་སི་ཁྲུ་ལི་ཡའི་ཁྲལ་བསྡུ་ལས་ཁུངས ATO གིས་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཁྲལ་བསྡུ་ལས་ཁུངས་ལ་འབྲེལ་བ་མི་བྱེད་པའི་འབོད་སྐུལ་ཞིག་བྱས་འདུག་སྤྱི་ཚོགས་དྲ་ལམ་ཁག་ཏུ་ཁྲལ་བསྡུ་ལས་ཁུངས་ཀྱི་ལས་བྱེད་ཡིན་ཚུལ་བརྗོད་ནས་མང་ཚོགས་ལ་མགོ་སྐོར་གཏོང་བའི་གནས་ཚུལ་མང་པོ་བྱུང་འདུག་པ་དང་དེ་དང་འབྲེལ་ནས་ཁྱོན་ཨོ་སི་ཁྲུ་ལི་ཡའི་ཌོ་ལར་སྟོང་ཕྲག་མང་པོའི་མགོ་སྐོར་བཏང་ཡོད་འདུག། ཉེ་ལམ་ནས་ཁྲལ་བསྡུ་ལས་ཁུངས་དང་འབྲེལ་ནས་སྤྱི་ཚོགས་དྲ་ལམ་ཁག་ཏུ་མང་ཚོགས་ལ་མགོ་སྐོར་གཏོང་བའི་གནས་ཚུལ་ཞིག་འབྱུང་གི་ཡོད་པ་རེད་སྤྱི་ཚོགས་དྲ་ལམ་དུ་ཨོ་སི་ཁྲུ་ལི་ཡའི་ཁྲལ་བསྡུ་ལས་ཁུངས་ཀྱི་ལས་བྱེད་ཡིན་ཁུལ་བྱས་ཏེ་ཁ་བྱང་རྫུན་མ་བཟོས་པའི་རྗེས་ལ་དེའི་ཐོག་ནས་མི་སྒེར་ལ་ཡི་གེ་གཏོང་བ་དང་ཡང་ན་སྤྱི་ཚོགས་དྲ་ལམ་ནས་མི་གཞན་གྱི་གནས་ཚུལ་དང་པར་གྱི་འོག་ལ་མཆན་བྲིས་ནས་འབྲེལ་བ་བྱས་པའི་རྗེས་ལ་མི་དེའི་སྒེར་གྱི་གནས་ཚུལ་མང་པོ་ཞིག་རིམ་པ་བྱས་ནས་བརྐུས་འགྲོ་གི་ཡོད་པ་རེད Tim Loh ནི་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་ཁྲལ་བསྡུ་ལས་ཁུངས་ཀྱི་ཚོགས་གཙོའི་ལས་རོགས་ཡིན་པ་དང་ཁོང་གིས་གནས་ཚུལ་དེ་དང་འབྲེལ་ནས་བརྗོད་དོན།

དེའི་ནང་གཞན་གྱིས་མགོ་སྐོར་འོག་ཚུད་ནས་དངུལ་གྱི་གྱོང་མང་ཤོས་ནི་ཚོང་རའི་མ་རྐང་འཛུགས་པ་དང་འབྲེལ་ནས་བྱུང་ཡོད་ན་ཡང་གཞུང་ལ་ཞུ་གཏུག་བྱས་པ་མང་ཤོས་ནི་བྱུང་འཛིན་རྫུན་མ་བཏང་ནས་མགོ་སྐོར་བཏང་བ་དང་དྲ་ལམ་ནས་ཉོ་ཚོང་བརྒྱབ་པ་ནས་བྱུང་བ་དེ་ཡིན་འདུག་ཁྲལ་བསྡུ་ལས་ཁུངས་དང་འབྲེལ་ནས་གཞན་ལ་མགོ་སྐོར་ཐེབས་ཏེ་གཞུང་ལ་ཞུ་གཏུག་བྱེད་མཁན་གྱི་གྲངས་ཆིག་ཁྲི་དྲུག་སྟོང་བྱུང་ཡོད་པ་དང་དེ་ཚོའི་གྲས་ནས་དངུལ་ཤོར་བ་བསྡོམས་ན་ཁྱོན་ཨོས་ཏྲེ་ལི་ཡ་གི་ཌོ་ལར་བརྒྱད་ཁྲི་ཙམ་དང་མི་སྒེར་གྱི་གསང་བ་མང་པོ་ཟིག་གཞན་གྱི་ལག་པར་ཤོར་ཡོད་པ་རེད་དེའི་ནང་གི་གཞུང་ལ་ཞུ་གཏུག་བྱེད་མཁན་ཀྱང་ཕལ་མོ་ཆེ་ནི་ལོ་ན་དྲུག་ཅུ་རེ་ལྔ་དང་དེའི་ཡན་ཆད་ཡིན་པ་རེད། Monash སློབ་ཆེན་གྱི་སློབ་དཔོན་ཆེན་མོ Nigel ནི་དྲ་རྒྱ་བདེ་འཇགས་ཀྱི་ཆེད་མཁས་པ་ཟིག་ཡིན་པ་དང་ཁོང་གིས་མགོ་སྐོར་གཏོང་མཁན་ཚོས་སྤྱི་ཚོགས་དྲ་ལམ་བརྒྱུད་ནས་གཞན་ལ་མགོ་སྐོར་གཏོང་བའི་ཐབས་ཇུས་གསར་བ་དེ་ནི་ཁྲིམས་ཀྱིས་གདོང་ལེན་བྱེད་དགོས་པའི་གནད་དོན་གསར་བ་ཞིག་ཡིན་སྐོར་བརྗོད་དོན། ད་བར་སྤྱི་ཚོགས་དྲ་ལམ་དང་འབྲེལ་བའི་བདེ་འཇགས་ཀྱི་ཐད་ལ་ལས་ཀ་ཆེན་པོ་ཟིག་བྱས་མེད་པ་རེད་ལ་དེ་ལ་ཆེན་པོ་ཟིག་བྱ་རྒྱུའང་མེད་པ་རེད་སྤྱི་ཚོགས་དྲ་ལམ་ནས་མགོ་སྐོར་གཏོང་མཁན་ཚོས་ཁྲལ་བསྡུ་ལས་ཁུངས་ཀྱི་ཁ་བྱང་རྫུན་མ་བཟོ་བཞིན་ཡོད་པ་རེད། དོན་དངོས་ཀྱི་ཐོག་ནས་བཤད་པ་ཡིན་ན་ཁྲལ་བསྡུ་ལས་ཁུངས་ཀྱི་ལས་བྱེད་ཚོས་ཀྱང་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བྱེད་ཀྱི་ཡོད་པ་དང་དེའི་ནང་ཁོང་ཚོས་རང་ཉིད་ཁྲལ་བསྡུ་ལས་ཁུངས་ཀྱི་ལས་བྱེད་ཡིན་པ་སོགས་ཡོངས་བསྒྲགས་བྱས་ནས་བཀོད་ཡོད་པ་རེད་སྟབས་སྡུག་པ་ཟིག་ལ་དྲ་ལམ་ནས་མགོ་སྐོར་གཏོང་མཁན་ཚོས་གནས་སྟངས་དེ་འདྲ་ཟིག་གི་འོག་ནས་གཞན་ལ་མགོ་སྐོར་གཏོང་ཐུབ་པའི་སྤོབས་པ་བྱུང་བ་རེད་ཅེས་བརྗོད་བྱུང་ཁྲལ་བསྡུ་ལས་ཁུངས་ཀྱིས་སྤྱི་ཚོགས་དྲ་ལམ་དུ་ཁ་བྱང་དེ་ཚོ་རྫུན་མ་ཡིན་མིན་ལ་ཁ་བྱང་དེའི་ཟུར་ན་རྟགས་སྔོན་པོ Blue Tick དེ་ཡོད་མེད་ལ་ངེས་པར་དུ་ལྟ་དགོས་པ་བརྗོད་ཡོད་པ་རེད།

ངས་བལྟས་ན་གཞུང་གི་དྲ་རྒྱའི་ཁ་བྱང་གི་ནང་ལ་འགྲོ་བའི་སྐབས་ལ་མི་ཚོས་གཞུང་གི་དྲ་ཚིགས་ཀྱི་དྲ་ཐག་ཡོད་མེད་ལ་བལྟས་ནས་དྲ་ཐག་དེ་གཞུང་གི་དྲ་ཚིགས་གང་ལ་སྦྲེལ་ཡོད་མེད་ལ་བལྟ་དགོས་པ་རེད་བསམ་གྱི་འདུག་གཞན་མང་ཚོགས་ཀྱི་ངོས་ནས་གཞུང་གི་ལས་ཁུངས་ཁག་ལ་འབྲེལ་བ་བྱེད་སྟངས་ལ་བསམ་བློ་གཞན་པ་ཟིག་གཏོང་དགོས་དུས་ལ་སླེབས་ཡོད་པ་དང་གཞུང་གི་ལས་ཁུངས་ཁག་གིས་ཀྱང་མང་ཚོགས་ལ་འབྲེལ་བ་བྱེད་པ་ལ་བསམ་བློ་གསར་བ་ཟིག་གཏོང་དགོས་དུས་ལ་སླེབས་ཡོད་པ་རེད་ཅེས་བརྗོད་བྱུང། གང་ལྟར་ཀྱང་མང་ཚོགས་ཀྱིས་ནམ་ཡིན་ཡང་སྤྱི་ཚོགས་དྲ་ལམ་ནས་གཟབ་གཟབ་བྱེད་དགོས་པ་གལ་ཆེན་པོ་ཡིན་སྐོར་འགྲེལ་བརྗོད་བྱས་བྱུང།
sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།